ལྷན་རྒྱས་སྐུ་ཁམས་བཟང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བརྒྱད་རབ་བརྟན་ལྕགས་གླང་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་པ་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བརྒྱད་པའི་ཚེས་པ་ཉི་ཤུ་རྩ་གསུམ་རེས་གཟའ་ཟླ་བའི་ཉིན་གྱི་གསར་འགྱུར་ལས་རིམ་དེ་སྙན་སྒྲོན་ཞུ་གི་ཡིན། ལས་རིམ་འདིའི་ནང་དཔལ་ལྡན་སྲིད་སྐྱོང་མཆོག་གིས་ལ་དྭགས་སླེ་རུ་ས་གནས་ཀྱི་གནད་ཡོད་མི་སྣ་མཇལ་འཕྲད་དང། བསོད་ནམས་གླིང་བོད་མིའི་གཞིས་ཆགས་ཀྱི་སྡེ་ཁག་བཅས་སུ་འཚམས་གཟིགས་གནང་བའི་སྐོར་དང། བོད་མིའི་སྒྲིག་འཛུགས་ཀྱི་སློབ་གྲྭ་དྲུག་རྩིས་ལེན་ཆེད་དུ་རྒྱ་གར་ཤེས་རིག་བློན་ཆེན་ལས་ཁུངས་དང་ལྷན་དུ་ཚོགས་འདུ་འཚོགས་གནང་བའི་སྐོར། རྒྱ་གར་རྒྱལ་ཡོངས་བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་ཚོགས་ཆེན་ཐེངས་ལྔ་བ་འགོ་འཛུགས་གནང་བའི་སྐོར། སྐུ་ཞབས Shyam Gambhir ལགས་ཀྱིས་དུས་ཡུན་རིང་པོ་ནས་བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བའི་སྐོར་བཅས་ཞུ་གི་ཡིན། ལས་རིམ་རྒྱས་པ་ཁག་གཤམ་ལ་རིམ་པ་གཟིགས་རོགས་གནང།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་དྭགས་སུ་ས་གནས་ཀྱི་གནད་ཡོད་མི་སྣ་ཁག་དང་ཚོགས་སྡེ་ཁག་གི་སྐུ་ཚབ་རྣམ་པ་དང་ལྷན་དུ་མཇལ་འཕྲད་གནང་བ་མ་ཟད་བསོད་ནམས་གླིང་བོད་མིའི་གཞིས་ཆགས་ཀྱི་གྲོང་སྡེ་ཁག་ལ་འཚམས་གཟིགས་གནང་འདུག་དེ་ག་ནང་བཞིན་གཞིས་ཆགས་མི་མང་གི་འཐུས་མི་ཚོ་དང་ཡང་ཐུག་འཕྲད་གནང་འདུག་གནས་ཚུལ་ཞིབ་ཕྲ་གཤམ་ལ་བསྟན་འཛིན་སྲིད་སྒྲུབ་ལགས་ཀྱིས་ངོ་སྤྲོད་གནང་གི་རེད།
བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་རིང་སྔ་དྲོ་ས་ཕུད་གྲོང་གསེབ་ཏུ་ཡོད་པའི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་དུ་ཕེབས་པ་དང། དེ་ནས་སླེ་ཇོ་ཁང་དུ་ལ་དྭགས་ནང་པའི་ཚོགས་པའི་ཚོགས་མི་དང། དགོན་པ་ཚོགས་པའི་ཚོགས་མི། དེ་ག་ནང་བཞིན་ཁ་ཆེ་དང་ཡེ་ཤུ་བཅས་ཆོས་ལུགས་ཁག་གི་སྐུ་ཚབ་རྣམ་པ་དང་ལྷན་དུ་ཐུག་འཕྲད་ཀྱིས་གསུང་བཤད་གནང་འདུག། དེ་ནས་དཔལ་ལྡན་སྲིད་སྐྱོང་མཆོག་གིས་རྒྱ་གར་གྱི་གྲོས་ཚོགས་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་དང་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་བཀྲ་ཤིས་རྒྱལ་མཚན་ལགས། གྲོས་ཚོགས་འཐུས་མི་ཟུར་པ་སྐུ་ཞབས་ཐུབ་བསྟན་ཚེ་དབང་ལགས་དེ་ག་ནང་བཞིན་ས་གནས་ཀྱི་རྫོང་གི་ཁྲིམས་དཔོན་སྐུ་ཞབས Shrikant Balasaheb Suse བཅས་སོ་སོའི་བཞུགས་གནས་དང་ལས་ཁུངས་སུ་མགྲོན་འབོད་ལྟར་ཆེད་ཕེབས་ཀྱིས་ཐུག་འཕྲད་གནང་འདུག། སྤྱིར་དཔལ་ལྡན་སྲིད་སྐྱོང་མཆོག་ཁ་སང་དང་ཁ་ཉིན་བཅས་གཟའ་མཇུག་ཏུ་བསོད་ནམས་གླིང་གཞིས་ཆགས་ཀྱི་གྲོང་སྡེ་ཁག་ཆ་ཚང་ལ་གཟིགས་སྐོར་དུ་ཕེབས་ཡོད་པ་རེད། དེ་ག་ནང་བཞིན་ཉེ་ལམ་ར་ལུག་འཆི་སྐྱོན་བྱུང་སའི་དུས་གཅིག་འབྲོག་སར་གཟིགས་སྐོར་གནང་བ་དང་ཤེལ་དང་ཁྲིག་སེ་དགོན་པར་གནས་གཟིགས་སུ་ཕེབས་པ་མ་ཟད་ཁྲིག་སེ་རིན་པོ་ཆེ་མཆོག་གི་མཇལ་ཁ་ཡང་ཞུས་ཡོད་པ་རེད། དེ་ཉིན་དཔལ་ལྡན་སྲིད་སྐྱོང་མཆོག་གིས་བསོད་ནམས་གླིང་གཞིས་ཆགས་ནང་རྟེན་གཞི་བྱས་པའི་ཀརྨ་སྒྲུབ་བརྒྱུད་ཆོས་གླིང་དགོན་པ་དང་རུ་ཐོག་ལྷུན་གྲུབ་ཆོས་སྡིངས་དགོན་པ། དེ་ག་ནང་བཞིན་གཡུང་དྲུང་ལྷ་རྩེ་དགོན་པ་བཅས་སུའང་གནས་གཟིགས་སུ་ཕེབས་པ་དང་སྦྲགས་གཞིས་ཆགས་ཀྱི་ལས་སྣེ་རྣམ་པ་དང་ལྷན་དུ་བཞུགས་མོལ་ཚོགས་འདུ་ཡང་ཚོགས་འདུག་ཡང་ལ་དྭགས་བོད་ཕྲུག་ཁྱིམ་སྡེར་ཕེབས་ཏེ་དགེ་ལས་སློབ་ཕྲུག་ཡོངས་ལ་ཤེས་ཡོན་གྱི་གལ་གནད་སྐོར་དང་འབྲེལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཕྲུག་རྣམས་ཀྱི་ཤེས་ཡོན་ཐད་དགོངས་པ་ཆེ་བཞེས་མཛད་ཡོད་པ་དེ་དག་དུས་རྟག་ཏུ་སེམས་ལ་བཅངས་དགོས་པ་དང། བོད་ཀྱི་གནད་དོན་དང་བོད་ཀྱི་སྐོར་གོ་རྟོགས་སྤེལ་ཆེད་དུ་གཙོ་བོ་བོད་ཀྱི་ལོ་རྒྱུས་དེ་བཞིན་མཐར་ཕྱིན་པ་ཞིག་བསླབ་དགོས་པའི་སྐོར་གསུངས་ཡོད་པ་རེད། དཔལ་ལྡན་སྲིད་སྐྱོང་མཆོག་བདུན་ཕྲག་སྔ་མའི་རེས་གཟའ་པ་སངས་ཉིན་ས་གནས་ཀྱི་དཔོན་རིགས་དང་བོད་མི་མང་ཚོགས་ཀྱི་འཐུས་མི་སོགས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་དང་བཅས་ལ་དྭགས་སུ་ཕེབས་འབྱོར་བྱུང་ཡོད་པ་རེད། སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་བདུན་ཉིན་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ལས་འཁུར་ཞུས་པ་ནས་བཟུང་ད་ལན་ལ་དྭགས་སུ་ཕེབས་པ་དེ་བཙན་བྱོལ་བོད་མིའི་འདུས་སྡོད་ས་གནས་ཁག་གི་འཚམས་གཟིགས་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། མཛད་རིམ་ལྟར་བྱས་ན་དཔལ་ལྡན་སྲིད་སྐྱོང་མཆོག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་བར་ལ་དྭགས་བྱང་ཐང་ཁུལ་གྱི་ས་ཁག་བརྒྱད་ལ་ཕེབས་ཏེ་མང་ཚོགས་ཐུག་འཕྲད་དང་ཁོང་རྣམ་པའི་གནས་སྟངས་རྒྱུས་ལོན་གནང་རྒྱུ་རེད་འདུག། བདུན་ཕྲག་སྔ་མའི་གཟའ་ཕུར་བུའི་ཉིན་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་རྒྱ་གར་ཤེས་རིག་བློན་ཆེན་ལས་ཁུངས་གཉིས་སོ་སོའི་སྐུ་ཚབ་དབར་དབུས་བོད་སློབ་འཛིན་ཚོགས་ཀྱིས་རྩིས་སྤྲོད་གནང་རྒྱུ་བསྡད་ཡོད་པའི་སློབ་གྲྭ་དྲུག་སམ་བྷོ་ཊ་བོད་སློབ་ཚོགས་པའི་ཁོངས་སུ་རྩིས་ལེན་ཞུ་ཕྱོགས་ཐད་ལ་ཚོགས་འདུ་ཚོགས་གནང་འདུག་ཆུ་ཚོད་གཅིག་ཙམ་གྱི་ཚོགས་འདུ་དེའི་ཐོག་བོད་མིའི་སྒྲིག་འཛུགས་ནས་ལྡི་ལི་སྐུ་ཚབ་དོན་གཅོད་འབྲོང་ཆུང་དངོས་གྲུབ་ལགས་དང་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་དེ་ག་ནང་བཞིན་སམ་བྷོ་ཊ་བོད་སློབ་ཚོགས་པའི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་དང་སྤྱི་ཁྱབ་འགན་འཛིན་གཞོན་པ་ཚེ་དབང་ནོར་བུ་ལགས་བཅས་དང་རྒྱ་གར་གཞུང་གི་རྒྱ་གར་ཤེས་རིག་བློན་ཆེན་ལས་ཁུངས་ནས་དབུས་བོད་སློབ་འཛིན་ཚོགས་ཀྱི་ཚོགས་གཙོ་དང་ཟུང་འབྲེལ་དྲུང་ཆེ་གཅིག་ལྕོགས་ལྕམ་སྐུ་ཨེལ་ཨེས་ཅང་སན་མཆོག་གཙོ་བོར་གྱུར་པའི་འབྲེལ་ཡོད་མཐོ་རིམ་མི་སྣ་བཅས་ཕྱོགས་གཉིས་ཀྱི་སྐུ་ཚབ་འཐུས་མི་བཞི་རེ་ཚོགས་འདུར་མཉམ་ཞུགས་གནང་སྟེ། མ་སུ་རི་གཏན་སློབ་དང་སིམ་ལ་གཏན་སློབ་རྡ་ལ་ཧུ་སི་གཏན་སློབ། རྡོ་རྗེ་གླིང་གཏན་སློབ་ཀ་སྦུག་གཏན་སློབ། ཧ་བར་པུར་ཉིན་སློབ་བཅས་སློབ་གྲྭ་དྲུག་རྩིས་སྤྲོད་རྩིས་ལེན་གནང་ཕྱོགས་བརྒྱུད་རིམ་ཐད་ལ་བཀའ་བསྡུར་བྱུང་འདུག་འདི་ནས་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་སུ་ཚོགས་འདུའི་ཐོག་ལ་བཀའ་མོལ་ཇི་བྱུང་ཐད་བཅར་འདྲི་ཞུས་སྐབས་ངོ་སྤྲོད་འདི་ལྟར་གནང་སོང།
གཙོ་བོ། ད་ལྟ་དབུས་བོད་སློབ་འཛིན་ཚོགས་ཁོ་རང་ཚོ་གི་དགོངས་པ་ལ་འདུག་ད་འདི་བསླབ་གྲྭ་རྩིས་སྤྲོད་གནང་ཡག་གཏན་འཁེལ་ས་ཡིན་ཙང་འདི་གཅིག་མི་སྣ་རང་ངོ་འཕྲད་གནང་རྗེས་ཚོགས་འདུ་གནང་ན་ཡག་པོ་ཡོད་རེད་ཟེར་ཁོ་རང་ཚོ་གི་དགོངས་པ་ལ་འདུག་ད་ང་ཚོའི་གི་དེ་འདྲའི་འཆར་གཞི་ཡོད་བྱས་ཙང་དེ་དང་འབྲེལ་ནས་ཟུང་འབྲེལ་དྲུང་ཆེ་གི་ལས་ཁུངས་ལ་བཅར་རེད་སྐབས་དེ་དུས་བཀའ་མོལ་གཙོ་བོ་དེ། ད་རྒྱ་གར་གཞུང་གི་དབུས་བོད་སློབ་འཛིན་ཚོགས་ཀྱི་ཁྱབ་ཁོངས་བསླབ་གྲྭ་དྲུག་དེ། བོད་མི་སྒྲིག་འཛུགས་ལ་རྩིས་སྤྲོད་གནང་གཏན་འཁེལ་བསྡད་ཡོད་རེད་འཁེལ་ཡོད་པ་ནང་བཞིན་ཁོ་རང་ཚོ་གི་ལས་རིམ་གཅིག་སྒྲིག་གནང་ཤག་སྤྱི་ཟླ་བརྒྱད་པ་དགུ་པ་བཅུ་པ་བཅུ་གཅིག་བཅས་ནས་སྒྲིག་གནང་ཤག་ཡིན་ན་ཡང་ཁོ་རང་ཚོ་གི་བསྒྲིགས་པ་ནང་བཞིན་གྱི་ང་ཚོའི། གནང་ཐུབ་དང་མ་ཐུབ། ལྷག་པར་དུ་ང་ཚོ་དགོངས་པ་བཞེས་དགོས་པ་གཅིག་ལ། ཉིས་སྟོང་ཉི་ཤུ་རྩ་གཅིག་དེ་བོད་མིའི་སྒྲིག་འཛུགས་ལ་ཆ་བཞག་པ་ཡིན་ན། འཛིན་སྐྱོང་བཀའ་ཤག་ལ་འཕོ་འགྱུར་ཕྱིན་ཡོད་རེད་དེ་ག་ནང་བཞིན་གྱི་སྟབས་མ་ལེགས་པ་ཞིག་ལ་ནད་ཡམས་ཀྱི་ལོ་གཅིག་འཁེལ་བསྡད་ཡོད་རེད་དེ་ནང་བཞིན་གྱི་གནས་སྟངས་མང་པོ་གཅིག་ལ་བལྟས་བྱས་ད་ང་ཚོ་ག་འདྲས་བྱེད་ན་ཡག་ག་ཡོད་རེད། རྩིས་སྤྲོད་གནང་ཡས་གཏན་འཁེལ་བསྡད་ཡོད་རེད་ད་ཡིན་ནའི་ཡང། གནང་གཏན་འཁེལ་བ་ནང་བཞིན་གྱི་ཉི་མའི་ཐོག་ནས་མ། ཅིག་ལས་རིམ་བསྒྲིགས་གནང། ཟེར་ནས་འདི་ཐོག་ལ་ང་ཚོ་བཀའ་བསྡུར་གནང་བྱས་ཕན་ཚུན་གཉིས་ཀ། བཀའ་མོལ་ལྷུག་པོ་དང། བསམ་ཚུལ་བརྗེ་ལེན། དེ་ག་ནང་བཞིན་གྱི་ཕན་ཚུན་གཉིས་ཀ་གི་དཀའ་ངལ་ག་རེ་ག་རེ་ཡོད་མེད་དེ། བརྗེ་ལེན་བྱས་ནས་ཡག་པོ་གནང་ཡ་བྱུང་སོང་ཨ་ནི་ཁོ་རང་ཚོ་གིས། འོ་ད་ང་རང་ཚོ་གིས་ཞུས་པ་ནང་བཞིན་གྱི་གནས་སྟངས་དེ་ཚོ་དངོས་འབྲེལ་རེད་ཤག་ཡིན་ན་ཡང་ང་རང་ཚོ་ལ་ཡང་དེ་འདྲའི་དེ་འདྲའི་གནས་སྟངས་ཡོད་བྱས་ཏེ་ཕན་ཚུན་བཀའ་མོལ་ལྷུག་པོ་བྱས་ནས་ཞིབ་ཚགས་པོ་བྱས་ནས་ཡག་པོ་བྱུང་སོང། ཕྱོགས་མཚུངས་ད་ལན་དབུས་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་རྩིས་བཞེས་གནང་རྒྱུའི་ཁོངས་སུ་ཧ་བ་པུར་དང། སིམ་ལ། མ་སུ་རི་བཅས་ཀྱི་སློབ་གྲྭའི་ནང་རྒྱ་གར་ཡུལ་མིའི་སློབ་ཕྲུག་མི་ཉུང་བ་ཞིག་ཡོད་པ་དང་བར་ལམ་ཡུལ་མིའི་སློབ་ཕྲུག་གི་ཕ་མ་ཁག་ཅིག་ནས་བློ་འཚབ་ཀྱི་རྣམ་པ་གང་འཚམ་ཞིག་ཐོན་བཞིན་ཡོད་པར་བརྟེན་གནད་དོན་དེའི་ཐད་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་སློབ་གྲྭ་རྩིས་སྤྲོད་རྩིས་ལེན་གྱི་ཐོག་ནས་འཛིན་སྐྱོང་གནང་ཕྱོགས་ལ་འགྱུར་བ་འགྲོ་བ་ཙམ་མ་གཏོགས་སློབ་གྲྭ་ཉིན་རེའི་བྱེད་སྒོ་ཁག་ལ་ཁྱད་པར་བཟོ་གི་མ་རེད་ཅེས་འདི་ལྟར་གསུངས་གནང་སོང།
ང་ཚོ་ད་ལྟ་དབུས་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་དྲུག་རྩིས་ལེན་དེ་ད་ནི་ཐེངས་དང་པོ་མ་རེད། ཉིས་སྟོང་བཅུ་གསུམ་ལ་རྩིས་བཞེས་ཡོད་རེད་བཅུ་དྲུག་ལ་བཞེས་ཡོད་རེད་བཅོ་བརྒྱད་ལ་བཞེས་ཡོད་རེད་ད་ད་ལྟ། རིམ་པ་དང་མ་སོང་མཐའ་མ་དེ་འཁེལ་བསྡད་ཡོད་རེད་བྱས་ཙང་འདས་པའི་གི་ང་ཚོའི་སློབ་གྲྭ་རྩིས་བཞེས་གནང་ཚར་བ་དེ་ཚོ་ནང་ལ་རྒྱ་གར་སློབ་ཕྲུག་ག་ཚོད་ཡོད་པ་ཡིན་ན་ཡང་མུ་མཐུད་ནས་སློབ་སྦྱོང་གནང་ཡས་མ་གཏོགས་ང་ཚོས་རྩིས་ལེན་ཚར་བའི་རྗེས་ལ་ཁྱེད་རང་ཚོ་ཕེབས་དགོས་རེད་ཟེར་ནས་རྩ་བ་ཉིད་ནས་ཞུས་ཡོད་མ་རེད་ཞུ་ཤེས་ཀྱི་མ་རེད་ཞུས་ན་ཁྲིམས་འགལ་ཆགས་ཀྱི་རེད། ཡིན་ནའི་དོ་བདག་ཕ་མ་རང་ཉིད་ཀྱིས་སོ་སོའི་བུ་ཕྲུག་མར་ཕྱིར་འཐེན་གནང་བ་ཡིན་ན་ང་ཚོས་འདི་ལ་ང་ཚོ་ཞུ་བའི་ཁེ་ཡོད་མ་རེད། བྱས་ཙང་སློབ་གྲྭ་དེ་ཚོ་དྲུག་པོ་ནས་རྩིས་བཞེས་གནང་ཚར་བའི་རྗེས་ལ་དེ་སྔ་ག་འདྲ་ཡོད་པ་མུ་མཐུད་ནས་གནས་ཀྱི་རེད། འཛིན་སྐྱོང་ལ་འགྱུར་བ་མ་གཏོགས་པའི་སློབ་ཡོན། ཤེས་ཡོན་སློབ་གསོ་སྤྲད་ཡས་མཐུན་རྐྱེན་སྦྱར་ཡས་དེ་མ་ཡིན་པའི་སློབ་འཇུག་གནང་ཡས་དགེ་རྒན་གྱི་བསྐོ་བཞག་གནང་ཡས་འདི་དེ་སྔ་ག་རེ་ཡོད་པ་ནང་བཞིན་མུ་མཐུད་གནས་ཀྱི་རེད་འདི་ལ་ང་ཚོ་འགྱུར་བ་སྤུ་ཙམ་ཡང་འགྲོ་གི་མ་རེད། དེ་དང་ཆབས་ཅིག་ཏུ། ད་ང་ཚོས་རྩིས་བཞེས་གནང་ཚར་བའི་རྗེས་ལ་ཤེས་ཡོན། གནང་ཡས་འདི་ལ་ཅིག་ཚགས་ཚུད་མེད་པ་དང། ཡང་དེ་མ་ཡིན་པའི་ཐུགས་འཚབ་གནང་མཁན་དེ་འདྲས་འདུག་དེ་གལ་སྲིད་དེ་སྔ་ང་ཚོ་སློབ་གྲྭ། སྔོན་སློབ་བརྩིས་པའི་སློབ་གྲྭ་ལྔ་བཅུ་ང་ལྔ་རྩིས་བཞེས་གནང་ཚར་རེད། བྱས་ཙང་སློབ་གྲྭ་དེ་ཚོ་ལ་གཟིགས་པ་ཡིན་ན་དེ་སྔ། ཚོགས་སྡེ་གཞན་པ་ཅིག་གིས་འཛིན་སྐྱོང་གནང་བའི་སྐབས་ཀྱི་གནས་སྟངས་ག་འདྲས་འདུག་ད་ལྟའི་གནས་སྟངས་ག་འདྲས་འདུག་དེ་གཟིགས་པ་ཡིན་ན། དཔེ་ཁྲ་ལམ་མེ་ཅིག་གཟིགས་ཐུབ་ཀྱི་རེད། དེ་སྔ་ང་ཚོས་འཛིན་སྐྱོང་གནང་བའི་སྐབས་ལ། ཕྱིའི་བཀོད་པ་ག་འདྲས་འདུག་ད་ལྟའི་ག་འདྲས་འདུག་དེ་སྔ་ནང་གི་ཤེས་ཡོན་ག་འདྲས་སློབ་གསོ་གནང་ཤག་ད་ལྟ་སློབ་གསོ་ག་འདྲས་གནང་ཤག་དེ་ག་ནང་བཞིན་གྱི་རྩ་བའི་ཤེས་རིག་ལས་ཁུངས་ཀྱིས་ཕྲུ་གུའི་ཤེས་ཡོན་ཚད་འཇལ་ཡས་དེ་བརྒྱ་ཆ་ལ་གོ་གི་ཡོད་མ་རེད་ད་ཡིན་ནའི་ཡང་དེང་དུས་ཀྱི་འགྲོ་སྟངས་ཀྱི་དབང་གིས་བརྒྱ་ཆ་ལ་ཚད་འཇལ་བའི་དབང་དུ་བཏང་བ་ཡིན་ན་དེ་སྔ་བརྒྱ་ཆ་ག་ཚོད་སློབ་ཕྲུག་ཚོ་ཚོས་བཞེས་ཤག་ད་ལྟ་བརྒྱ་ཆ་ག་ཚོད་བཞེས་ཀྱི་འདུག་བྱ་དང་འདི་ཆ་ཚང་གཟིགས་པ་ཡིན་ན་ཤེས་ཡོན་སློབ་གསོ་སྤྲོད་ཆོག་རེད་མཐུན་རྐྱེན་སྦྱར་ཆོག་གང་ཅིའི་ཐད་ནས་ཡང་རྩ་བ་ཉིད་ནས་འགྱུར་བ་འགྲོ་གི་མ་རེད་བྱས་ཙང་གལ་སྲིད་དེ་འདྲའི་རྒྱ་གར་གྱི་བུ་ཕྲུག་ཚོ་གི་ཕ་མ་ཚོ་གིས་ཐུགས་འཚབ་གནང་གི་ཡོད་ན་དེ་ཐུགས་འཚབ་རྩ་བ་ཉིད་གནང་དགོས་མ་རེད་ཐུགས་ལྷོད་ལྷོད་བྱས་ནས་བཞུགས་རོགས་གནང་ཟེར་ངས་འདི་ཞུ་བ་ཡིན། སྤྱིར་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་རྒྱ་གར་གཞུང་གིས་དབུས་བློན་ཆེན་ལས་ཁུངས་ནས་དབུས་བོད་སློབ་འཛིན་ཚོགས་ཀྱི་འོག་ལ་ཡོད་པའི་སློབ་གྲྭ་རྣམས་བོད་མིའི་སྒྲིག་འཛུགས་ལ་རྩིས་སྤྲོད་དགོས་པའི་བཀའ་འཁྲོལ་གནང་བ་གཞིར་བཟུང། ད་བར་སྔོན་འགྲོའི་སློབ་གྲྭ་སུམ་ཅུ་སོ་གསུམ་ཚུད་པའི་སློབ་གྲྭ་ཁྱོན་བསྡོམས་ལྔ་བཅུ་ང་ལྔ། དབུས་བོད་སློབ་འཛིན་ཚོགས་ནས་སམ་བྷོ་ཊ་བོད་སློབ་ཚོགས་པར་རིམ་པ་གསུམ་གྱི་ཐོག་ནས་རྩིས་སྤྲོད་གནང་ཟིན་ཡོད་པ་རེད། ཡང་དེ་རིང་གཟའ་ཟླ་བའི་ཉིན་རྒྱ་གར་པན་ཇབ་མངའ་སྡེའི་ལུ་དྷི་ཡ་ན་གྲོང་ཁྱེར་དུ་རྒྱ་གར་རྒྱལ་ཡོངས་བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་ཚོགས་ཆེན་ཐེངས་ལྔ་པ་དེ་འགོ་འཛུགས་གནང་འདུག་ཚོགས་ཆེན་དབུ་འབྱེད་ཀྱི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཚབ་དྲུང་འཕར་བསྟན་འཛིན་ལེགས་གྲུབ་ལགས་དང་རྒྱ་གར་གྱི་ས་གནས་གྲོས་ཚོགས་འཐུས་མི། དེ་ནང་བཞིན Indo-Tibetan Hosiery Association དང་ལ་ལ Tibetan Hosiery Association ཞེས་འཕགས་བོད་སུད་ཚོང་ཚོགས་པ་ཁག་གཉིས་ཀྱི་སྐུ་ཚབ་འཐུས་མི་སོགས་མཉམ་ཞུགས་གནང་འདུག་རྒྱ་གར་རྒྱལ་ཡོངས་བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་ཚོགས་ཆེན་ཐེངས་ལྔ་པ་འདི་བཞིན་དེ་རིང་ཕྱི་ཚེས་ཉི་ཤུ་རྩ་གསུམ་དང། སང་ཕྱི་ཚེས་ཉི་ཤུ་རྩ་བཞི་བཅས་ཉིན་གྲངས་གཉིས་ཀྱི་རིང་ལ་འཚོགས་བཞིན་པ་དང། ཚོགས་ཆེན་ཐེངས་ལྔ་པ་འདིའི་གྲོས་གཞི་གཙོ་བོ་ཇི་ཡིན། བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་སྐབས་བཞི་པའི་རྒྱུན་ལས་ཚོགས་གཙོ་ཆོས་རྒྱལ་མཚན་ལགས་ཀྱིས་ངོ་སྤྲོད་གནང་གསལ།

དེ་ནང་བཞིན་ཚོགས་འདུའི་དམིགས་ཡུལ་སྐོར་ལ་བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་སྐབས་བཞི་པའི་རྒྱུན་ལས་ཚོགས་གཞོན་ཡེ་ཤེས་ཕུན་ཚོགས་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་འདུག། ད་རེས་འདི་གའི་ཚོགས་ཆེན་སྐབས་ལྔ་པ་འདི་གའི་ནང་ལོགས་ལ་ད་ང་རང་ཚོ་གའི་ད་ལྟ་སྐབས་བཞི་པའི་དབུས་སྤྱི་ཁྱབ་རྒྱུན་ལས་ཀྱི་ངོས་ནས་ཨ་ནེ་ཚོགས་གཙོ་སྦྲེལ་པོ་དབུས་པའི་གི་ཨ་ནེ་ཚོགས་མི་རྒྱུན་ལས་ཡོངས་རྫོགས་ཀྱིས་དམིགས་ཡུལ་ལྟེ་བ་རང་དེ་ད་རེས་འདི་གའི་ནང་དེ་ལ་སྤྱི་བཏང་གི་ད་ནད་ཡམས་འདི་གའི་རྐྱེན་པའི་ཐོག་ནས་སྐུ་ངལ་ཕྲན་བུ་ད་ཡོད་བསྡད་པ་ཞིག་རེད་ཡིན་པ་ཡིན་ན་ལ་ད་རེས་ས་གནས་ཁག།

དེ་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ་སང་ཉིན་བསྐྱར་དུ་མཇལ་ཡོང།